བསམ་པ་བསམ་པ་སེམས་དང་ཁོ་ར་རེ་རིག་པ་ཡང་ཉིད་རིག་པ་དང་ཨང་པོ་ནས་དུ་རེ་ཁ་ཚོན་ནས་ཁམས་དང་བསམ་པ་དང་མོས་པ་མོས་པ་ཡོད་ན་སོ་སོ་སོ་སོ་ལ་བློ་ག་རེ་ལ་མོས་པ་ཡོད་ན་ཡང་འོ་དེ་གདུལ་བྱའི་ཁམས་དང་བསམ་པ་དང་བག་ལ་ཉལ་ཟེར་ན་ཁུ་བ་ང་ར་ནུས་པ་ཇི་ག་ར་འོ་དེ་ཇི་ལྟ་བ་བཞིན་དུ་མངོན་སུམ་དུ་མཁྱེན། ཇི་ལྟ་བ་བཞིན་གདུལ་བྱའི་ཁམས་དང་བསམ་པ་དང་བག་ལ་ཉལ་ཇི་ལྟ་བ་བཞིན་དུ་ཁོང་རང་གིས་མངོན་སུམ་དུ་མཁྱེན། མཁྱེན་པ་བཞིན་དུ་མཁྱེན་པ་ལྟར་དུ་དེ་ནི་མ། གང་ལ་གང་འཚམས་པའི་སྤྲུལ་པ་བསྟན་གང་ལ་གང་འཚམས་པའི་ཆོས་གསུངས་པའི་སྒོ་ནས་ཨོ། དོན་མཛད་པའི་ནུས་པ་དེ་ཆ་ཚང་མཐར་ཕྱིན་ཚར་ཞག་ཟེར་སངས་རྒྱས་བཅོམ་ལྡན་འདས་གོ་ལ་ནུས་པ་ཆ་ཚང་མཐར་ཕྱིན་ཚར་དེ་ཡིན་དུས་ད་གར་བྱས་སངས་རྒྱས་བཅོམ་ལྡན་འདས་གོ་ལ་ག་རེ་ནུས་པ་མཐར་ཕྱིན་ཟེར་ན་སེམས་ཅན་གྱི་དོན་ག་རེ་བྱེད་དགོས་བྱུང་ན་ཡང་ཁོ་ལ་ག་རེ་སྤྲུལ་པ་སྤྲུལ་པ་ག་རེ་བསྟན། ཆོས་མང་ཉུང་དུ་ག་ཚོད་བསྟན་དགོས་ན་ཁོ་ཆ་ཚང་བསྟན་པའི་ནུས་པ་དེ་ཆ་ཚང་སངས་རྒྱས་བཅོམ་ལྡན་འདས་གོ་ལ་ནས་ཡོད་དེ་ཞག་དེ་ཡོད་ཚར་ནས་ད་སོ་སོ་ལ་ནུས་པ་ཆ་ཚང་ཅིག་མཐར་ཕྱིན་ནུས་པ་ཆ་ཚང་ཡོད་གི་ཡོད་གི་ལ། ཉན་ཐོས་རུ་པ་སོ་སྐྱེ་རུ་པ་སོགས་གཞན་དག་ཅིག་ལ་རེ་བ་ག་ལ་སྲིད་ཀྱི་རེད་ས་ད་ཡིན་དུས་ཙང། ད་དེ་མི་སྲིད་ཀ་ཡིན་ད། ཐ་མལ་བའི་རྣམ་པ་དགེ་བའི་བཤེས་གཉེན་རྣམ་པ་ཅིག་བསྟན་དགོས་ད་བསྟན་ན། སངས་རྒྱས་བཅོམ་ལྡན་འདས་ཁོང་རང་རང་གིས་མ་བསྟན་རང་བསྟན་བྱས་བསྟན་ཞེས་སྨྲ་ལ། ད་ཡིན་དུས་ད་དེ་དགེ་བའི་བཤེས་གཉེན་རྣམ་པ་བསྟན་ནས་ངའི་དོན་མཛད་མཁན་གོ་ད་ད་གི་གོ་ད་གཅིག་པ་ཆགས་པས་ད་ད་ག་བར་འདུག་ཟེར་ན་འོ་ད་ངས་ཟེར་སོ་ཟེར་ད་ཡི་བླ་མ་དེ་ནང་ན་ག་རེ་ཡོད་ན་ཅིག་ཆད་ཞེས་བ་ལ་ཁོ་ད་འདི་མེད་དུ་འགྲོ་ས་མི་འདུག་ག་ཅེས་ད་ད་ཡི་ལུང་གི་སྒོ་ནས་དེ་འདྲའི་སངས་རྒྱས་བཅོམ་ལྡན་འདས་ཁོང་རང་ཞལ་བཞེས་གནང་བ་རེད། དེ་ནང་བཞིན་ཅིག་ང་རེ་རིགས་པས་བསམ་བློ་བཏང་ན་ཡང་འདི་མེད་དུ་འགྲོ་ས་མི་འདུག་དེ་ཡིན་དུས་ད་ད་ཡི་ལུང་དེ་ད་ད་འདི་ང་རེ་རིགས་པས་འདི་བསམ་བློ་བཏང། དཔྱད་པ་བྱས་ཡང་གོ་ཐུག་ཐུག་གི་འདུག་ད་ཡང་འདི། སངས་རྒྱས་བཅོམ་ལྡན་འདས་ཀྱི་སྤྲུལ་པ་ཅིག། ང་ལ། ཆོས་གསུང་བཤད་གནང་མཁན་གྱི་དགེ་བའི་བཤེས་གཉེན་ཡོད་པ་ཐག་ཆོད་ཤག་ད་འདི་འདི་མེད་པ་འགྲོ་ས་མི་འདུག་བསམ་ཤེས་བ་ད་གཞི་ནས་དེ་ད་ཡིན་དུས་ད་འདིའི་དགེ་བའི་བཤེས་གཉེན་འདི་ད་ང་རང་ཚོར་དེ་ལ་རྒྱང་རིང་བྱེད་ན་འདི་ད་ད་བའི་ང་རེ་ཐ་མལ་བའི་རྣམ་པ་འདུག་ཟེར་ནས་རྣམ་པ་བསྟན་པ་དེ་ང་རེ་གར་བཟོ་རེད་ང་ལ་འདི་ལྷག་ད་མཇལ་སྐལ་བ་མེད་པ་ཡིན་ཙང་ནི་དེ་འདྲ་ཞིག་མ་བསྟན་རང་བསྟན་ཁོང་རང་ལ་འབད་དེ་ལྷག་ད་ནི་ཐབས་ཤེས་མ་བྱུང་བ་རེད།

དེ་བཞིན་གཞན་དག་རྩོད་ལ་ཡིན་ན་ད་གོ་རིགས་པས་ཁེགས་ནས་དག་པ་ནི་རྒྱ་མཚོ་བཞིན་དེ་ཡིན་ན་དག། སོ་སོའི་ངོས་ནས་སངས་རྒྱས་མ་ཡིན་པའི་རྒྱུ་མཚན་ནི་སུ་གཅིག་ལའང་བཤད་ཡས་མེད། ཡིན་པ་གོ་སོ་སོ་ལ་མ་སྣང་རེད་སོ་སོ་ལ་མ་སྣང་ན་དེ་སོ་སོའི་ལས་མ་དག་ཚེ་མ་སྣང་རེད་མ་གཏོགས་མ་ཡིན་པའི་རྒྱུ་མཚན་རྩ་ནས་བཤད་མི་འདུག་ད་གང་ལྟར་ཀྱང། ང་རེ་ང་རང་ག་རེ་ཡིན་མིན་དེ་ཅག་གང་ཧ་གོ་འདུག་མ་གཏོགས་ང་རེ་ང་རང་ལས་ཕར་གཞན་པ་གཅིག་སུ་འདྲ་ཡིན་ན་གཞན་ཕྱི་མ་ཤར་ནས་སྒོ་འགྲམ་གྱི་ཁྱི་དེ་ཡིན་ན